ཐེག་དམན་གྱི་གཙུག་ལག་ཟེར་དུས་ཐེག་དམན་གྱི་སྡེ་སྣོད་དེ་ཚོའི་ནང་ལོགས་ལ། ཨ་ནི་ཀུན་གཞི་དེ་ལ་མིང་ག་རེ་འདུག་ཟེར་ན་རྩ་བའི་རྣམ་ཤེས་ཟེར་ནས་བསྟན་གྱི་ཡོད་ཅིག་དཔེར་ན་ཕལ་ཆེན་སྡེ་པའི་གི་གཞུང་ནང་ལོགས་ལ་རྩ་བའི་རྣམ་པར་ཤེས་པ་ཟེར་གྱི་འབྱུང་གི་རེད་ཟེར་ན་ང་ཚོ་དྲང་ངེས་ལེགས་བཤད་སྙིང་པོ་ན་ཡོད་ཨ་ར་བ་ཡ་དེ་གཅིག་པོ་ཅིག། དེ་ནས་གནས་བརྟན་པའི་གཞུང་དེ་ཚོའི་ནང་ལོགས་ལ་སྲིད་པའི་ཡན་ལག་གི་རྣམ་ཤེས་ཟེར་ནས་བསྟན་གྱི་འདུག། ག་རེ་ཟེར་སྲིད་པའི་ཡན་ལག། དེ་ནས་གཞན་པ་ས་སྟོན་པའི་ལུང་ནང་ལོགས་ལ་ཡང་ནི་གར་ཚ་བོ་རེ། འཁོར་བ་ཇི་སྲིད་པའི་ཕུང་པོའོ་ཟེར་ནས་སེ་བསྟན་གྱི་འདུག་ཟེར་ད་དེ་ཚོ་གང་ག་འོག་ལ་ཡོང་གི་རེད་ད་སེམས་ཚོ་འདིའི་རྩ་བ་ནས་འཇུ་ཐུབ་ན་དོན་དག་ད་གང་ན་རེ་ཀྱང་འདུག་ཟེར་ནས་མིང་གི་རྣམ་གྲངས་ཁོ་རང་ཚོ་ཐེག་དམན་གྱི་སྡེ་སྣོད་ལ་ཞིབ་ཏུ་བཤད་ཀྱི་འདུག་དེ་ཡིན་ན་ཡང་ཀུན་གཞིའི་མིང་གི་སྟེང་ནས་བཤད་ཀྱི་མི་འདུག་རྩ་བའི་རྣམ་པར་ཤེས་པ་སྲིད་པའི་ཡན་ལག་གི་རྣམ་ཤེས་ཨ་ནི་འཁོར་བ་ཇི་སྲིད་པའི་ཕུང་པོའོ་ཟེར་ནས་འདུག་སེ་བྱས་བསྟན་གྱི་འདུག་དེ་ལྟར་གསུངས་པའི་ཀུན་གཞི་གསུམ་པོ་དེ་ལ། དེ་ནས་སེམས་ཙམ་སེམས་ཙམ་མ་རེད་བྱེ་བྲག་སྨྲ་བའི་གི་སློབ་དཔོན་དབྱིག་བཤེས་དང་མིའུ་ཐུང་དང་དབྱངས་སྒྲོགས་གསུམ་པོ་སྟེ་རིམ་གྱིས་ཕུང་པོ་ཚོར་བ་འཇིག་ལྟ་གསུམ་ལ་དགོངས་གཞིར་འདོད་ཀྱི་རེད་ཟེར་ལབ་ན་དབྱིག་བཤེས་ཀྱིས་ག་རེ་ལབ་ཀྱི་འདུག་ཟེར་ལབ་དུས་ཕུང་པོ་ལ་དགོངས་ནས་གསུངས་པ་རེད་ཟེར་ཀུན་གཞི་ཟེར་ལབ་དུས་ཀུན་གཞི་དགོངས་གཞི་བཞག་པ་རེད་དོ། ཀུན་གཞི་ཀུན་གཞི་ལབ་དུས་ཡོད་ཚེ་སེམས་ཙམ་པས་བཤད་པ་ནང་བཞིན་བྱས་ནས་དེ་ནི་བག་ཆགས་ཐམས་ཅད་བསྒོ་གཞིར་གྱུར་པའི་གི་དེ་འདྲའི་རྣམ་པར་ཤེས་པ་ཅིག་ཡོད་མ་རེད། ཡིན་པ་ཡིན་ན་ཡང། ཨ་ནི་སྐྱེ་དགུ་ཀུན་ལ་དགའ་བའི་གི་གཞི་དེ་ཕུང་པོ་རེད། སྐྱེ་དགུ་ཐམས་ཅད་དགའ་བའི་གི་གཞི་དེ་ག་རེད་ཟེར་ན་ཕུང་པོ་རེད་དེ་ཡིན་པ་ཡིན་ཙང་ཕུང་པོ་ལ་དགོངས་ནས་ཀུན་གཞི་གསུངས་པ་རེད་ད། སྐྱེ་དགུ་ཀུན་ལ་དགའ་བའི་གི་གཞི་དེ་ཕུང་པོ་ཡིན་པའི་ཕྱིར་ལབ་དབྱིག་བཤེས་ཀྱི་བྱེ་བྲག་སྨྲ་བའི་སློབ་དཔོན་ར་བ། དེ་ནས་མིའུ་ཐུང་ཟེར་མིའུ་ཐུང་ཟེར་ལབ་ཀྱི་འདུག་མིའུ་ཐུང་ཟེར་དེ་ཡང་ད་ག་རང། སྐྱེ་དགུ་ཐམས་ཅད་དགའ་བའི་གི་གཞི་དེ་ག་རེད་ཟེར་ན་ཚོར་བ་རེད། ཚོར་བ། ཚོར་བ་ཡིན་པ་ཡིན་ཙང་ཚོར་བ་ལ་དགོངས་ནས་ཐེག་དམན་གྱི་གཙུག་ལག་དེ་ཚོའི་ནང་ལོགས་ལ་ཀུན་གཞི་ཀུན་གཞི་ཟེར་ནས་མར་གསུང་གི་རེད། གཉིས་ཆེ། དེ་ནས་དབྱངས་སྒྲོགས་བཙུན་པ་དབྱངས་སྒྲོགས་བཙུན་པ་དབྱངས་སྒྲོགས་ལབ་རོགས་བཙུན་པ་དབྱངས་སྒྲོགས་ཀྱིས་འཇིག་ལྟ་ད་ལྟ་བ་ལ་དགའ་ཆེ་ནི་གསུང་གི་ཡོད་རེད་དགོངས་གཞི་དེ་རེད་ལབ་དུས་རིམ་པ་བཞིན་དུ་ཕུང་པོ། ཚོར་བ། འཇིག་ལྟ་ལྟ་བ་གསུམ་ལ་དགོངས་གཞིར་གསུངས་རེད་ཀྱི་ཕུང་པོ་ཚོར་བ་དང་འཇིག་ལྟ་གསུམ་ལ་དགོངས་གཞིར་འདོད། དེ་དེ་ཡི་དགོངས་གཞིར་འདོད་ད། ཐེག་པ་དམན་པའི་གི་ལུགས་དག་ལ་ཚུལ་དེ་མི་རུང་མེད་མོད་ཀྱི་ཐེག་ཆེན་རྣམས་ལ་ལུང་དེའི་དོན་ཀུན་གཞིའི་རྣམ་པར་ཤེས་པ་རུ་འདོད་པ་ཆེས་ཆེར་བཟང་བ་སྟེ་གང་ཕྱིར་དབྱིག་བཤེས་སོགས་ཀྱིས་ནི་བཀྲལ་བ་སྐྱོན་དང་བཅས་ཕྱིར་ད་དེའི་དེ་ཚེ་གཅིག་དག་རང་གྲོགས་རེ་རེས། ཐེག་པ་དམན་པའི་གི་ལུགས་དག་ལ་ཟེར་ལབ་ན་དཔེར་ན་ད་ལྟ་མང་ཆེ་བ་བྱེ་བྲག་སྨྲ་བའི་སློབ་དཔོན་ཡིན་པ་ཡིན་ཙང་བྱེ་བྲག་སྨྲ་བ་ཁོ་རང་ཚོའི་གི་ལུགས་དག་རང་ལ་མདོ་དེའི་དགོངས་པ་བཀྲལ་བ་ཡིན་ན།

སྣོད་དུ་མི་རུང་བ་ཡིན་ཙང་ད་གཞན་པ་ཅིག་དགོངས་གཞི་དེ་ཁོ་རང་དགོངས་གཞི་དེ་འགྲེལ་བ་ཡིན་ན། ཁོ་རང་ཚོའི་ལུགས་དག་རང་ལ་བྱས་པ་ཡིན་ན་ཕུང་པོ། ཚོར་བ། འཇིག་ལྟ། དེ་འདྲ་བྱས་ན། དེ་མི་རུང་བ་ཆེར་མེད་མོད་ཀྱང། དཔེ་དེ་འགྲིག་དེ་འདྲ་ཅིག་མ་རེད་ཟེར་རིག་པའི་ལྟེ་བ་ཡིན་ན་རེད། ག་རེ་བྱས་ནས་ཟེར་ན་ཀུན་གཞི་བསྟན་པའི་སྣོད་དུ་མི་རུང་བ་ར་བ་ཟེར་ལབ་ར་བ་ག་རེ་བྱས་ནས་སྣོད་དུ་མི་རུང་བ་ཡིན་ན་ཟེར་ལབ་ན། ཀུན་གཞི་བསྟན་བཏང་བ་ཡིན་ན་ག་རེ་ཆགས་འགྲོ་གི་རེད་ཁོ་ཚོ་གིས་ཕལ་ཆེར་བདག་ཡོད་ས་རེད་དྲན་འགྲོ་གི་རེད་ཟེར། དྲན་དགོས་ཡ་དེ་ག་རེ་རེད་ཟེར་དུས་རང་རྐྱ་ཐུབ་པའི་རྫས་ཡོད་ཀྱི་གང་ཟག་ཅིག་བསྟན་འགྲོ་གི་འདུག་རང་རྐྱ་ཐུབ་པའི་རྫས་ཡོད་ཀྱི་གང་ཟག་བསྟན་སོང་ན་དེ་རྩ་བ་ཉིད་ནས་ཡོད་མ་རེད་བ་ཟེར་ཏེ་དེ་ཆགས་འགྲོ་གི་འདུག་དེ་ཐེག་པ་དམན་པ་ལ་ཚེ་རིང་ཡོད་ས་མ་རེད་དཔེར་ན་སློབ་དཔོན་ལེགས་ལྡན་འབྱེད་གཅིག་པ་རེད་དོ། ག་རེ་ཟེར་ན་འཕགས་པ་ཐོགས་མེད་དག་གིས་ང་དེའི་ཚིག་གཅིག་ཆོད་ཀྱི་ཡིན་དག་ཅིག་འདུག། དེ་ཡང། དབུ་མ་སྙིང་པོའི་སྐབས་སུ་རྣམ་ཤེས་ཞེས་བྱའི་རྣམ་གྲངས་ཀྱིས་བདག་ནི་ངེས་པར་བསྟན་པ་ཡིན། དེ་ཕ་འཕགས་པ་ཐོགས་མེད་པའི་ཚུལ་གྱིས་བར་དག་ཁྱོད་རང་རྣམ་ཤེས་ཟེར་དུས་ཀུན་གཞིའི་རྣམ་པར་ཤེས་པ་ཟེར་ལབ་ཡས་དེ་བདག་ཤེས་རིག་གི་སྐྱེས་བུ་དེའི་མིང་གི་རྣམ་གྲངས་བྱས་ནས་བསྟན་འགྲོ་གི་འདུག་ད། དེ་ག་རེ་རེད་ཟེར་ན་མུ་སྟེགས་པ་དང་ཁྱད་པར་རྩ་བ་ཉིད་ནས་མེད་པར་ཆགས་འགྲོ་གི་འདུག་ད་ཟེར་ནས་དེའི་རྟོག་གེ་འབར་བ་ཁོ་རང་ནས་མར་དྲངས་དུས་ད་ག་རང་འཕགས་པ་ཐོགས་མེད་ཁྱོད་རང་མུ་སྟེགས་ཀྱི་རྩ་བའི་བདག་དང་གཅིག་པ་གཅིག་རྐྱང་དེ་ཤེས་བྱ་ག་རེ་ཤེས་བྱ་ལབ་དུས་ཀུན་གཞི་ཞེས་བྱ། ཀུན་གཞི་ལབ་དང་མ་ལབ་ན་མུ་སྟེགས་ཀྱི་ཤེས་བྱ་ཅན་བདག་གཅིག་ལས་གཞན་གཅིག་པོ་དེ་ཁོ་ནའི་ཁྱད་པར་ཅི་ཡང་མི་འདུག། ག་རེ་ཟེར་ན་ན། གང་ག་ལ་ཁྱབ་པའི་བདག། ཟ་པོ་རྟག་དངོས་བྱེད་པོ་མིན་པའི་བདག་ཡོན་ཏན་བྱ་མེད་མུ་སྟེགས་རྣམས་ཀྱིས་བརྟགས་ཚུལ་བོར་བདག་གོ། ད་བདེ་སྡུག་གང་ག་ལོངས་སྤྱོད་པ་པོ། འཁོར་བ་ཇི་སྲིད་པ་ག་ཚོད་ཡོད་ན་ཡོད་དེ། སྔ་ཕྱི་ཐམས་ཅད་ལ་ཁྱབ་སྟེ། ངས་ད་རྟག་པའི་དངོས་པོ་ཟེར་དུས་ཚིག་ཟིན་ཏེ་ཡོད་མ་རེད་བ། ཡང་དགྲ་བོ་གཅིག་ཕྱག་དྲུག་གདུགས་སུ་དུས་སུ་བཅད་ནས་ཕར་ལབ་ཀྱི་འདུག་རེད་བ། མདོར་བསྡུས་ནས་བཤད་པ་ཡིན་ན་ག་རེ་ཟེར་ན་སེམས་ཙམ་པའི་ལུགས་གཞིར་བཞག་བྱས་པ་ཡིན་ན། རང་རྒྱུད་པ་ལའང་ཀུན་གཞི་བསྟན་པའི་སྣོད་དུ་རུང་གི་མ་རེད་ཐལ་འགྱུར་བ་ལ་རུང་གི་མ་རེད་བྱེ་བྲག་སྨྲ་བ་མདོ་སྡེ་པ་སོགས་གང་ལ་རུང་གི་ཡོད་མ་རེད་རུང་གི་མེད་དུས་གང་ལ་ཁོ་རང་ཚོའི་ལུགས་ལ་ད་དགོངས་པ་གཞན་དང་གཞན་གཅིག་བཀྲལ་སོང་ཡིན་ན་མི་རུང་བ་ད་ཆད་ཡོད་མ་རེད་དེ་ཟེར་ར། ཚོར་དེ་མི་རུང་མེད་མོད་ཀྱི་ཡིན་ན་ཡང་སྐྱོན་མེད་པ་མ་རེད་ཟེར་ཁོང་ཚོའི་བློ་ལ་སྐྱེས་པ་སྐྱེས་ལ། ཐེག་ཆེན་པ་རྣམས་ག་ཚད་ཐེག་ཆེན་པ་རྣམས་ལུང་དེའི་དོན་ཟེར་དུས་སྐབས་དེའི་ཐེག་པ་ཆེན་པོ་དེ་སེམས་ཙམ་པ་ལ་སྦྱར་ནས་སེམས་ཙམ་པ་དེ་ཚོ་གི་ལུང་དེའི་དོན་ལ་ཀུན་གཞིའི་རྣམ་པར་ཤེས་པ་དེ་འདོད་པ་ཆེས་ཆེར་བཟང་བ་སྟེ་གང་ཕྱིར་དབྱིག་བཤེས་སོགས་ཀྱིས་ནི་བཀྲལ་བ་སྐྱོན་དང་ལྡན་ཕྱིར་རོ་ལབ་ར། གང་ལྟར་ཨ་ནེ་ཕ་གིའི་ཕལ་ཆེན་སྡེ་པའི་ལུང་དང་གནས་བརྟན་སྡེ་པའི་ལུང་དང་ས་སྟོན་པའི་ལུང་ཟེར་དུས་གང་ལ་ཨ་ནེ་འདོད་དགོས་རེད། སྲིད་པའི་ཡན་ལག་གི་རྣམ་ཤེས་ཟེར་ཡ་དང་དེ་ནས་འཁོར་བ་ཇི་སྲིད་ཀྱི་ཕུང་པོ་ཟེར་ཡ་དང་དེ་ནས་རྩ་བའི་རྣམ་ཤེས་དེ་ག་རེ་ཤེས་ཀྱི་ཡོད་པ་ཡིན་ན་ཡང་དེ་ཚོ་གང་ག་དེ་ཐེག་ཆེན་པའི་ལུགས་ལ་ལུང་དེ་ཡི་དོན་དག་དེ་ཀུན་གཞིའི་རྣམ་པར་ཤེས་པ་ལ་བཞག་དགོས་ཀྱི་རེད་འདོད་པ་ཆེས་ཆེར་བཟང་བ་དེ་ཐེག་ཆེན་རྣམས་ལ་ལུང་དེའི་དོན་ཀུན་གཞིའི་རྣམ་པར་ཤེས་པ་རུ་འདོད་པ་ཆེས་ཆེར་བཟང་བ་སྟེ་རྒྱུ་མཚན་གང་གི་ཕྱིར། ཨ། དབྱིག་བཤེས་སོགས་ཀྱིས་ནི་བཀྲལ་བ་སྐྱོན་དང་ལྡན་ཕྱིར་རོ་སྐྱོན་ག་རེ་ཡོད། ཨ། ངན་སོང་ཕུང་པོ་དེ་ཟེར། ད་ད་ལྟ་ལོས་ཀྱི་འདོད་ར། ད་ག་རེ་བྱེད་ནི་ཟེར་ལབ་ན། ཨ་ནི་ཁོ་རང་ཚོ་གི་བཀྲལ་ཡོད་དུས་ཀ་ལ་ག་བཀྲལ་བ་ཡོད་ཟེར་ན། ཕུང་པོ་དེ་སྐྱེ་དགུ་ཀུན་དགའ་བའི་གཞི་ཡིན་པས་དེ་ལ་ཀུན་གཞིར་འདོད།

ཚོར་བ་དེ་ལབ་ན་ཚོར་བ་ཟེར་དུས་གཅིག་པོ་བསམ་གཞིག་བརྒྱབ་ན་འགྲིག་གི་མ་རེད་བ་བདེ་སྡུག་བཏང་སྙོམས་གསུམ་ཡོད་རེད་ཡོད་པ་ཡིན་ན་ཚོར་བ་བདེ་བ་དང་སྡུག་བསྔལ་གཉིས། དཔེར་ན་ཚོར་བ་སྡུག་བསྔལ་བྱས་ན་བསམ་གཏན་དང་པོ་ཡན་ཆད་ལ་མེད་པ་ཡིན་ཙང་དེ་སྐྱེ་དགུ་ཀུན་དགའ་བའི་གཞི་མ་ཡིན་པའི་ཕྱིར། ཚོར་བ་བདེ་བ་བྱས་ན་བསམ་གཏན་བཞི་པ་ཡན་ཆད་ལ་མེད་པས་དེ་སྐྱེ་དགུ་ཀུན་དགའ་བའི་གཞི་མ་ཡིན་པའི་ཕྱིར། དེ་དག་རང་འགྲོ་གི་འདུག་གས་ཟེར་ན་ཚོར་བ་སྡུག་བསྔལ་ལ་འགྲོ་གི་རེད་ཁམས་གོང་མའི་སས་བསྡུས་ཀྱི་ཚོར་བ་སྡུག་བསྔལ་ཡོད་མ་རེད་ཡོད་མ་རེད་བ་མེད་དེ།

སྐྱིད་དང་སྟོབས་དང་གཞོན་ནས་གུ་རེ་བྱས་ནས་ན་ཚ་གཏོང་རོགས་ཡ་བཅས་ཡོག་མ་རེད་འོད་ལྟར་དྭངས་པ་ཡིན་ཙང་ཕན་ཚུན་ཐུག་རེས་བྱས་ན་ན་རོགས་ཡ་ཡོག་མ་རེད་མེད་དུས་ལུས་ཀྱི་སྡུག་བསྔལ་མེད། སེམས་ཀྱི་སྡུག་བསྔལ་མེད་བ་དང་རྒྱུད་ཞི་གནས་ཀྱིས་བརླན་པ་ཡིན་ཙང་སེམས་འཁྲུག་ནས་མ་བསྡད་པ་ཆགས་འགྲོ་ཡ་ཡོག་མ་རེད། མེད་པ་ཡིན་ཙང་ལྟ་ཁམས་གོང་མའི་རྟེན་ལ་ཚོར་བ་སྡུག་བསྔལ་མེད་མེད་དེ་ལུས་ཚོར་སྡུག་བསྔལ་མེད་བ་གང་ཞིག་སེམས་ཚོར་སྡུག་བསྔལ་ཡང་མེད་བའི་ཕྱིར་དེ་རེད་ཟོ་ར། དེ་ཡན་དེ་སོང། ད་དེ་ནས་ཚོར་བ་བདེ་བ་དེ་རེད་ད་ད་ང་ཚོ་རྙོག་དྲ་ཚ་གཅིག་ཏག་ཏག་ཁས་ལེན་ཐུབ་ཀྱི་འདུག་མི་འདུག་ད་ད་རེད་བ་ཡ། ད་ཡིན་པ་ཡིན་ན་ཚོར་བ་བདེ་བ་དེ་སྐྱེ་རྒུ་ཀུན་དགའ་བའི་གཞི་མ་ཡིན་པར་ཐལ་བསམ་གཏན་དང་པོ་ཡན་ཆད་ཀྱི་སྐྱེ་རྒུ་ཐམས་ཅད་ཚོར་བ་བདེ་བ་ལ་དགའ་བ་དེ་མ་ཡིན་པའི་ཕྱིར་ཏེ་ཚོར་བ་བདེ་བ་ལས་ངེས་པར་འབྱུང་ནས་བཏང་སྙོམས་ཐོབ་པར་འདོད་པའི་ཕྱིར་ལ་ལོ་ར་བ་ཡིན་པ་ཡིན་ན་བསམ་གཏན་བཞི་པ་ཡན་ཆད་ཀྱི་སས་བསྡུས་པའི་ཚོར་བ་བདེ་བ་མེད་བ་དག་ཅིག་པ་ཅིག་ཀྱང་ཅི་ལས་དགའ་བར་ད་བསམ་གཏན་བདེ་བ་ཡོད་ར་བ།

ང་ཚོ་རང་ཆོས་པའི་ལུགས་ལ་མེད་བ། ཡོག་མ་རེད་བ། ཆ་ཚང་པའི་ལུགས་ཡོག་ཐོང་ཆེའོ་མི་འདུག་ད། ད་དེ་ལྟ་གི་བྱེད་ད་ཁོ་གྲུབ་མཐའ་སོ་སོའི་རྒྱ་ཐང་རྒྱ་ར་བ། ཡིན་ནའི་ཁོ་སྐྱེས་པ་བྱེད་ཆོག་གི་འདུག་ར་བ། སྐྱེས་པ་བྱེད་ཆོག་གི་འདུག་དེ་གཅིག་བྱེད། བྱེད་ད་བསམ་བློ་འཁོར་ཡོད་ད་ཕལ་ཆེན་པའི་བྱེད་ཐག་ཁྱེད་རང་ལ་འགྲོ་གི་ཡོད་ར་ད། ད་འགྲོ་སོང་ག་རེ་རེད་ཟེར་ན། ཡེ་ཤེས་མི་མཐོང་དབྱངས་སྒྲོགས་གསུམ་གྱི་འདོད་ཡ་དེ་འགྲིག་གི་མ་རེད་ཟེར་ཏེ་རིམ་གྱིས་ཕུང་པོ་ཚོར་བ་ཨ་ནི་ག་རེ་རེད། འཇིག་ལྟ་གསུམ་ལ་གོང་བཞིན་སོང་བས་ད་འཇིག་ལྟ་དང་སྐད་ཆ་ཡོད་མ་རེད་ཟེར་དེ་ཨ་ནི་སྐྱེ་རྒུ་ཀུན་དགའ་བའི་གཞི་མ་ཡིན་པའི་ཕྱིར་ཏེ་ཆོས་འདི་པ་བ་དེ་ཚོ་གས་དེ་ནས་འཇིག་ལྟ་དེ་ཁྱེད་ཚོས་ཉན་ནས་སྤོང་གི་རེད་བ་ཟེར་ལབ་བོར་བ་དེ་འདྲ་གྱི་རེད་སོང་ད་སྐྱེ་སྟངས་ལ་ད་ལྟ་དེའི་འགྲེལ་པ་དེ་ཚོ་ནི་ཨ་ནི་ཉེར་ལེན་གྱི་ཕུང་པོ་དེ་སྐྱེ་རྒུ་དགའ་བའི་གཞི་རེད་ཟེར་ཡ་དང་དེ་ནས་ད་ལྟ་དེ་ལ་ཨ་ནི་ཚོར་བ་དེ་ཚོ་ག་རེ་རེད་ཟེར་ན་སྐྱེ་རྒུ་ཀུན་དགའ་གི་རེད་ཟེར་དུས་སྲེད་པ་འཕེལ་བའི་གཞི་རེད་ལབ་ཡ་དང་ཁོ་རང་ཨ་ནི་ཡང་ཕུང་པོ་ལ་སོགས་པ་གར་ཟེར་ན་ལྟ་བ་བྱེད་པའི་གཞི་ཡིན་པའི་ཆ་ནས་ཟེར་ཡ་ཅི་དེ་འདྲ་ཡི་ཅིག་མི་དགོས་འོག་ན་ད་དེ་ཡོད་ཟེར་རོ། ཡོད་སོང་ང་ད་རང་ལུགས་ལ་དེ་མི་སྲིད་པ་སྟེ་དེ་ནི་ཨ་ནི་ཕུང་པོ་ལ་ཟག་བཅས་ཀྱི་ཕུང་པོ་དེ་ལ་དགའ་བའི་བྱ་དགོས་མི་འདུག་ངན་སོང་བ་དེ་ཚོ་དེ་ཕུང་པོ་མི་དགའ་བར་བྱས་ནས་དེ་འདོར་བར་འདོད་པའི་ཕྱིར་རོ་ཟེར་ཡ་དང་ཚོར་བ་ནི་བསམ་གཏན་བཞི་པ་ཡན་ཆད་ལ་ཟེར་དུས་བདེ་བ་དེ་བྱ་དགོས་བ་རེད་ར། དེ་ནི་འཇིག་ལྟ་འདི་ཆོས་འདི་པ་དང་མི་མཐུན་བའི་ཕྱིར་རོ་བྱ་ནི་སང་ཉིན་ད་ང་ཚོ་འདི་བྱས་ན་བྲེལ་ཡ་འདྲ་བོ་ཡོང་གི་རེད་ད་ཀོ། རྩ་བ་ལས་ཡོང་རོ། དུས་ཡུན་ནི་འདོམ་སྟེ་འོ་དྲོད་ཡང་དུ་བ། བལ་བ། ཁ་ཅིག་གསུམ་འདོད་རིམ་གྱིས་ཕུང་པོ་ཚོར་བ་དང་འཇིག་ལྟ་གསུམ་ལ་གོང་བཞིན་སྒྲོ་བུ་འདུག་སྟེ་ཐེག་དམན་རྣམས་ལ་ལུང་དེའི་དོན་ཚོར་དེ་མི་རུང་མེད་མུག་དེ་གར་ཁས་ལེན་ཟེར་ན་ལུང་དེ་སྒྲ་ཇི་བཞིན་དུ་ཁས་བླངས་ཏེ་ཐུབ་ཀྱི་མེད་པ་ཡིན་ཙང་ཁས་ལེན་ཐུབ་ཀྱི་མ་རེད་གར་ཟེར་ན་ཐེག་དམན་ལ་དེ་འདྲ་བའི་ཟབ་མོའི་གནད་ཀུན་གཞི་དེ་ཤེས་ཁོ་རང་ཡོད་མ་རེད། མེད་དུས་ལུང་དོན་རྗེན་པ་གྱི་སྐྲར་སྐོར་ལྟར་དེ་ཙམ་སྐྲར་བཞག་ན་ད་སྦྲུལ་བུའི་དབང་དུ་རེད་ཟེར་ད་ཐེག་དམན་ལ་ཡིན་ན་ཡང་སྐྲ་བ་ཡིན་ན་ང་ཚོ་སྡུག་བསྲི་བལྟས་པ་ཡིན་ན་སྐྱོན་ཡོད་རེད་ད་ཟེར་ད་ཐེག་ཆེན་རྣམས་ལ

དེ་ནས་ད་དེའི་འོག་ལ་ཉོན་ཡིད་དེ་ནས་ཡོད། ཉོན་ཡིད་ལབ་དུས་ཁ་ན་ཉོན་ཡིད་སྒྲུབ་བྱེད་ཀྱི་རིགས་པ་ག་ཚད་ཡོད་ཟེར་ན་ཉོན་ཡིད་སྒྲུབ་བྱེད་ཀྱི་རིགས་པ་དྲུག་འདུག་དྲུག་ཀ་དེའི་རྩ་བའི་ཚིག་དེ་འདུག་རེད་བ། ཨ་རྩ་བའི་ཚིག་དེ་དེ་སྟེ་ང་ཚོ་མར་བརྐོས་ནས་གཅིག་སྒྲོག་རྒྱག་ན། ད་ཉོན་མོངས་ཅན་གྱི་ཡིད་མེད་ན་མ་འདྲེས་པ་ཡི་མ་རིག་དང་ཟེར་ལ་དེ་ཀོ་གཙོ་བོ་དེ་རེད་ད་ཉོན་ཡིད་ཡོད་དགོས་རེད། གལ་སྲིད་ཉོན་ཡིད་མེད་པ་ཡིན་ན་ཨ་ནི་མ་འདྲེས་པ་ཡི་གི་མ་རིག་པ་ཟེར་དེ་མེད་པའི་སྐྱོན་ཆགས་འགྲོ་གི་རེད་ཟེར་གྱི་ར་བ། དེ་ནས། སྐྱེ་དང་བྱེད་ན་འདི་ཕུག་གི་ནུས་མཐུ་དེ་བ་སོ་སོའི་སྐྱེ་བོ་ཆོས་ཅན་ཁྱོད་ཀྱི་རྒྱུད་ལ་དུས་རྟག་ཏུ་འབྱུང་བའི་ཉོན་མོངས་ཅན་གྱི་དེ་འདྲ་བའི་གི་སེམས་ཅིག་ཡོད་དེ་མ་འདྲེས་པ་ཡི་མ་རིག་པ་ཡོད་པའི་ཕྱིར་ཟེར་གྱི། མ་འདྲེས་པ་ཡི་མ་རིག་པ་ཟེར་ན་ག་རེ་རེད་ཟེར་དུས་མ་འདྲེས་པ་ནི་རྟེན་མ་འདྲེས་པ་ཟེར་རྟེན་མ་འདྲེས་པ་ཟེར་ལབ་དུས་གང་ལ་ཁོ་རང་རྟེན་སའི་གཙོ་སེམས་དེ་འཇུག་ཤེས་དྲུག་པོ་གང་ལ་ཡང་མ་བརྟེན་པར་བྱས་ནས་ཉོན་ཡིད་གཅིག་པུ་ལ་བརྟེན།

རྟེན། འཕགས་པ་འོག་མ་རྣམས་དང་མ་འདྲེས་པ་ཡིན་པས་ན་དེ་རྟེན་མ་འདྲེས་པ་ཟེར་ལབ་དགོས་རེད། དེ་ནང་ཆེ་ཡི་སྐྱེ་གནས་སྐབས་འདིར་མ་འདྲེས་པ་ཡི་མ་རིག་པ་ཟེར་དུས། རྟེན་ཟེར་ན་མཚུངས་ལྡན་རྣམ་པ་ལྔ་ཚང་དུ་གྱུར་པའི་རྟེན་གྱི་གཙོ་སེམས་དེ་ལ་ཉོན་ཡིད་ཁོ་ན་རེད་མ་གཏོགས་འཇུག་ཤེས་ཡིད་སོགས་གང་ལ་ཡང་མཚུངས་ལྡན་འགྲོ་ས་མེད་པ་ཡིན་ཙང་རྟེན་མ་འདྲེས་པ་ཡིན་མ་རེད་པ། ད་མ་འདྲེས་པ་ཡི་མ་རིག་པ་དེ་ག་དུས་ཡིན་ན་འབྱུང་གི་ཡོད་པ་ཡིན་ཙང་དེ་དང་མཚུངས་པར་ལྡན་པའི་གི་གཙོ་སེམས་ཅིག་དུས་རྟག་ཏུ་གང་ཟག་གི་རྒྱུད་ལ་འབྱུང་དགོས་ཀྱི་འདུག་དེ་འབྱུང་ན་ད་ཉོན་ཡིད་རང་ཡོད་དགོས་ཀྱི་འདུག་སོ་སོའི་སྐྱེ་བོ་ཆོས་ཅན་ཁྱོད་ཀྱི་རྒྱུད་ལ་རྟག་ཏུ་ངར་འཛིན་པའི་གི་སེམས་ཅིག་ཡོད་དེ། ད་ནི་མ་འདྲེས་པ་ཡི་མ་རིག་པ་ཞིག་ཡོད་པའི་ཕྱིར། མ་འདྲེས་པ་ཡི་མ་རིག་པ་ཞིག་ཡོད་པ་ཡིན་ན་དེ་འདྲ་བའི་མ་རིག་པ་དང་མཚུངས་པར་ལྡན་པའི་གཙོ་སེམས་ཅིག་དགོས་ཀྱི་འདུག་གཙོ་སེམས་ཅིག་ཡོད་པས་ད་དེ་ཉོན་ཡིད་མ་གཏོགས་འགྲོ་ས་མི་འདུག་ར། ཅིག། ག་རེ་རེད་ཉོན་མོངས་ཅན་གྱི་ཡིད་མེད་ན་མ་འདྲེས་པ་ཡི་མ་རིག་དང། མ་རིག་དང། མ་རིག་མེད་པའི་སྐྱོན་དུ་འཇུག་གི་འདུག་རིགས་པ་དང་པོ་བྱེད། ད་ལྔ་པོ་དག་དང་འདྲ་བ་དང་ཟེར་ལབ་ན་འདིའི་སྐབས་སུ་དེ་གོ་བར་བ་ཨ་ནི་དྲུག་པ་ཡིད་ཀྱི་རྣམ་པར་ཤེས་པ་དེ་ཆོས་ཅན་ཁྱོད་དང་དུས་མཉམ་པའི་རྟེན་གྱི་རྣམ་ཤེས་ཡོད་དེ། འཇུག་ཤེས་ཡིན་པའི་ཕྱིར་ཡང་ན་འཇུག་ཤེས་ཡིན་པའི་ཕྱིར་དྲུག་པ་ཡིད་ཤེས་སོགས་ན་དཔེར་ན་དབང་ཤེས་ལྔ་བཞིན་ནོ། དེ་ལབ་པ་ཡིན་ན་ག་རེ་ཆགས་འགྲོ་གི་རེད་ཟེར་དུས།

རྟགས་ཁོ་རྒྱུད་སྦྱོར་འདྲ་བ་ཞིག་བཀོད་པ་ཡིན་ན་ལྔ་པོ་དེ་དང་འདྲ་བའི་གི་ཨ་ནི་ཁྱོད་ལ་དུས་མཉམ་པའི་གི་རྟེན་ཡོད་དེ་ཁྱོད་འཇུག་ཤེས་ཡིན་པའི་ཕྱིར་ལབ་ན། རྒྱུད་སྦྱོར་འདྲ་བ་གཏན་ཚིགས་བཀོད་པ་ཡིན་ན་ལྔ་པོ་དག་དང་འདྲ་བའི་ཕྱིར་ལབ་ཟེར་དུས་ལྔ་པོ་དག་ལྔ་པོ་བཞིན་ཟེར་ནས་དཔེ་བྱ། རེད་པ། དཔེ་བྱེད་དགོས་རེད་ལྔ་པོ་དག་དང་འདྲ་ཟེར་དུས་དཔེ་དེས་བྱ།

རེད་པ། ཉོན་ཡིད་ཡོད་དེ་སྙོམས་འཇུག་རྣམ་པ་གཉིས་པོ་དེ་ལ་ཞི་མ་ཞིའི་ཁྱད་པར་ཡོད་པའི་ཕྱིར། ཞི་མ་ཞིའི་ཁྱད་པར་བྱས་ན་ག་རེ་ཆགས་འགྲོ་གི་ཡོད་ཟེར་ན་འགོག་པའི་སྙོམས་འཇུག་དེ་ཉོན་ཡིད་ཀྱིས་ཞི་བ་བྱེད། ཉོན་ཡིད་ཞི་བ་བྱེད། འདུ་ཤེས་མེད་པའི་སྙོམས་འཇུག་དེ་ཉོན་ཡིད་ཞི་མ་བྱས་པ། ད་འདུ་ཤེས་མེད་པའི་སྙོམས་འཇུག་ཡིན་ན་ཉོན་ཡིད་མ་ཞི་བས་ཁྱབ་འདུ་ཤེས་མེད་པའི་སྙོམས་འཇུག་རྒྱུད་ལ་ལྡན་པའི་གང་ཟག་ཡིན་ན་ཉོན་ཡིད་རྒྱུད་ལ་ལྡན་པས་ཁྱབ་ཟེར་ལབ་དགོས་རེད་རྒྱུ་མཚན་ག་རེ་ཟེར་ན། འདུ་ཤེས་མེད་པའི་སྙོམས་འཇུག་ལ་སྙོམས་པར་འཇུག་པའི་གང་ཟག་ཡིན་ན་སོ་སོའི་སྐྱེ་བོ་ཡིན་པས་ཁྱབ། སོ་སོའི་སྐྱེ་བོ་ཡིན་ན་ཉོན་ཡིད་མངོན་དུ་གྱུར་པས་ཁྱབ་པ་རེད་པ། ཁྱབ་ཀྱི་ཡོད་དུས་གང་ན་ད་འདུ་ཤེས་མེད་པའི་སྙོམས་འཇུག་དེ་ཨ་ནི་དགག་བྱ་ལ་འཇུག་ཤེས་དྲུག་མ་གཏོགས་ཉོན་ཡིད་བཀག་ཡོད་མ་རེད་སོ་སོའི་སྐྱེ་བོ་རེད་པ། རེད་པ་ཡ། དེ་ལ་ཏོག་ཙམ་ནི་དོགས་པ་གཅོད་ན་ད་གུ་དེ་ནི་གཅོད་རྒྱུ་རེད་པ་གཙོ་བོ་དེ་ཡིན་ད། སྙོམས་པར་འཇུག་པའི་བྱེ་བྲག་དང་ཟེར་དུས་གང་ན་ཉོན་ཡིད་ཡོད་དེ་སྙོམས་འཇུག་གཉིས་ལ་ཞི་མ་ཞིའི་བྱེ་བྲག་ཟེར་ན་ཁྱད་པར་རེད། ཞི་མ་ཞིའི་ཁྱད་པར་ཡོད་པའི་ཕྱིར་སྙོམས་འཇུག་རྣམ་པ་གཉིས་པོ་དེ་ལ།

དང། ད་ཚིག་སྦྱོར་ཁྱོད་རང་ཚོ་བཟོ་བཅོས་བྱ་བའི་བསམ་བློ་སྐོར་དེ་དོན་དག་དེ་འདྲ་བོ་དང། གལ་སྲིད་ད་ཐར་བ་གཏོང་བ་འདི་ཙམ་ལ་ཨ་ནི་རྟག་ཏུ་ངར་སེམས་པའོ་སྙམ་པའི་ཁྱེད་ཨ་ནི་ངེས་ཚིག་འཇུག་པའི་གཞི་དེ་མེད་པར་ཐལ་ཉོན་ཡིད་མེད་པའི་ཕྱིར་མཐའ་འཇུག་སྐོར་ནི་དེ་རེད། ངེས་ཚིག་མེད་པའི་སྐྱོང་དུ་འགྱུར་བའི་ཕྱིར་ཞེས་པའི་ངེས་ཚིག་གི་དུ་བ་བཏགས་ཏེ་ངར་སེམས་པས་ན།

དེ་ག་ཚོད་རེད་སོང་ཟེར་ན་བཞི་པ་དེ་རེད་ར་བ། ད་ལྔ་པ་འདུ་ཤེས་མེད་པར་སྐྱེ་བའི་རྒྱུན། ངར་འཛིན་མེད་པའི་སྐྱོང་དུ་འགྱུར། ད་ད་ག་རང་རེད། ཨ་ནི། ད་ད་ལྟ་ན་འདུ་ཤེས་མེད་པ་ལ་སྐྱེས་མ་ཐག་པའི་གི་དེ་འདྲའི་སོ་སོའི་སྐྱེ་བོ་དེ་ཆོས་ཅན་ཁྱོད་ལ་ངར་འཛིན་མེད་བ་ད་ཉོན་ཡིད་མེད་པའི་ཕྱིར། ད་གར་སྐྱེ་ནས་ཟེར་ན་འཇུག་ཤེས་ཡོད་མ་ད།

ངར་འཛིན་པ་དང་ལྡན་པ་ནི་ཨ་ནི་ག་སའི་ངར་འཛིན་པ་དང་ལྡན་པ་ནི་རྣམ་པ་ཀུན་ཏུ་མི་འཐད་ཕྱིར། དེ་ནི་ཉོན་ཡིད་ཡོད་པར་ཤེས་པར་བྱ། ཟེར་ཏེ། དེ་ནི་དགེ་སེམས་མངོན་དུ་གྱུར་ཏེ་ཡོད་པའི་གི་སོ་སྐྱེ་ཡི་རྒྱུད་ལ་ངར་འཛིན་ཡོད་དེ། ཨ་ནི་དེའི་རྒྱུད་ལ། ངའོ་སྙམ་པའི་བློ་ཀུན་ཏུ་འབྱུང་བས་སོ་ལབ་དགོས་རེད་དོན་དག་ཐོག་ཚོགས་དེ་རེད་དགེ་སེམས་ཨ། ངོ། ངས་སྦྱིན་པ་གཏོང་འོ་དེ་དག་རང། རེད་བ། དགེ་སེམས་མངོན་དུ་གྱུར་བཞིན་པའི་གང་ཟག་དེ་ཁྱོད་ལ་ངར་འཛིན་ཡོད་པར་ཐལ་ངས་སྦྱིན་པ་གཏོང་ངས་ཚུལ་ཁྲིམས་སྲུང་སྙམ་པ་ཡོད་པའི་ཕྱིར་ཡོད་པ་ཡིན་ད་དེ་ག་རེ་རེད་ཟེར་ན་དྲུག་པ་ཡིད་ཀྱི་རྣམ་པར་ཤེས་པ་ལྟ་བུའི་སྙམ་པའི་ཆེས་མནར་ཆའི་རྟེན་གྱི་ཁྱག་དེ་དགོས་རེད་དེ་ཡིན་ན་ཉོན་ཡིད་ཡོད་འགྲོ་གི་རེད་ཟེར། ངར་འཛིན་པ་དང་ལྡན་པ་ནི་རྣམ་པ་ཀུན་ཏུ་མི་འཐད་ཕྱིར་ལྟ་ཕར་རྟོགས་ན་དེ་མི་འཐད་པར་ཐལ་གོ།

འདིའི་ནང་དཔེ་ཆ་མཐོང་མ་ཟེར་བ། ད་སོ་སོའི་བསམ་བློ་སྐོར་བཀོད་ཡ་རེད་ད། ཡང་སྒྲུབ་བྱེད་ཀྱི་གཏན་ཚིགས་ཡིན་གཅིག་མིན་གཅིག་འགོད་དགོས་མ་རེད་ཟེར་ལབ་མཁན་ཡིན་པས། རང་རིག་གིས་རྟོགས་ཐུབ་འགྲོ་གི་རེད་ཟེར་མཁན་ཡིན་པས། ཡོང་གི་མ་རེད་བ། གཏན་ཚིགས་ཅིག་འགོད་དགོས་རེད་བ། ད་གཏན་ཚིགས་ཅིག་འགོད་ཀྱི་ཡོད་པ་ཡིན་ན་ཨ་ལས་གཏན་ཚིགས་འགོད་ཐུབ་ཀྱི་རེད་མ་རེད། གལ་སྲིད་མ་ཐུབ་པ་ཡིན་ན་ཤིན་ལྐོག་ཆགས་འགྲོ་གི་རེད་ད་ལུང་ལ་བརྟེན་ནས་དཔོག་ཡ་ཆགས་འགྲོ་གི་རེད། ག་འདྲའི་རྗེས་ཡིན་དེ།

སྦྱོར་དགོས། ཅི་ལྟར་ཤུགས་ཆུང་དུ་འགྲོ་བར་ཐལ་རང་གིས་ཉམས་སྨད་པར་བྱེད་པའི་ཕྱིར། ཉམས་སྨད་པར་བྱེད་པར་ཐལ་རང་གིས་ནོར་རིས་བྱེད། དེ་ཉོ་ཐབས་ཀྱི་འཕྲོ་རིས་རང་གྲང་མོ་བྱེད། དྲུག་གི་དུ་བ། ཡིན་པ་ཡིན་ད་ད་སོ་སོའི་སྐྱེ་བོའི་རྒྱུད་ཀྱི་བདག་མེད་རྟོགས་པའི་ཤེས་རབ་ཁྱོད་ཀྱིས་བདག་འཛིན་ལ་དངོས་སུ་གནོད་པར་ཐལ། བདག་འཛིན་ལ་དངོས་སུ་གནོད་ཀྱི་ཡོད་པ་ཡིན་ན་དེ་ནི་བདག་མེད་རྟོགས་པའི་ཤེས་རབ་མངོན་དུ་གྱུར་བཞིན་པའི་གང་ཟག་རྒྱུད་ལ་བདག་འཛིན་མངོན་གྱུར་དུ་མེད་པར་ཐལ་མེད་ན་ཉོན་ཡིད་མངོན་གྱུར་དུ་མེད་བ་དང། ཉོན་ཡིད་མངོན་དུ་གྱུར་ན་བདག་འཛིན་མངོན་དུ་གྱུར་བས་མ་ཁྱབ་པར་ཐལ་ནམ་རྒྱུན་ལ་ཡང་དེ་ཡིན་པ། ཁྱབ་ཀྱི་རེད་ཁྱབ་ཀྱི་མ་རེད།

ཏེ། དེ་ལ་ཁྱེད་མ་ག་ལེར་བལྟ་འཆོར་བ། དེ་ཁྱོད་རང་ཚོ་ད་ལྟ་གཙོ་བོ་གཙོ་བོ་དེ་གཞུང་རང། གོ་ལས་ནི་ཡོད་པ་བྱེད་ར། ཨོ་ཡ། ད་དེ་ནས་ད་དེ་ནས་རྗེས་ལ་ང་ཚོ་གར་འགྲོ་དགོས་རེད་ཟེར་ན། དེ་ནས་ཀུན་གཞི་སྒྲུབ་བྱེད་ཀྱི་རིགས་པ་ལས་འགྲོ་ཐལ་དུ་བཀག་ན་ཀུན་གཞི་དང་ཉོན་ཡིད་ཤེས་པ་གཉིས་ཀ་འགྲོ་ཐལ་དང། ད་ཡེ་ནས་རྩ་བའི་ཡིད་རྣམ་ཤེས་མཚན་ཉིད་སྒྲུབ་པར་བྱེད་པ་དང་དགུ་དང་གཅིག་པུར་འདོད་པ་དགག་ཟེར་ལབ་དུས་རྣམ་ཤེས་ཚོགས་དགུར་འདོད་པ་དགག་རྣམ་ཤེས་ཚོགས་གཅིག་ཏུ་འདོད་པ་དགག་ཟེར་ད་དེ་དགག་ཡ་དེ་ལས་ཟེར་རྩ་བའི་ས་བཅད་བརྒྱབ་ཡོད་ར། མཚན་ཉིད་སྒྲུབ་བྱེད་དགུ་དང་གཅིག་པུར་འདོད་པ་དགག་པ། དགུ་རུ་འདོད་པ་དགག་པ་དང་གཅིག་པུ་རུ་འདོད་པ་དགག་པ། དེ་བཞིན་ཡ། དེ་ནས། ད། རྣམ་ཤེས་ཚོགས་དགུ་འདོད་མཁན་དེ་སུ་རེད་འདུག་ཟེར་ན། སྐད་གདངས་བྱས་ན་ཡང་དག་བདེན་པ། རྒྱ་གར་གྱི་མཁན་པོ་ཡང་དག་བདེན་པ་ཟེར་དེ་རེད་འདུག་ག། རྒྱ་གར་གྱི་མཁན་པོ་ཡང་དག་བདེན་པ་ད་ཡིན་ད། བདུན་པ་ལེན་པའི་རྣམ་པར་ཤེས་པ་དང། ཨ་ནི་ཀུན་གཞི་གསུམ་དུ་བྱས་པ་དང། དགུ་པ་དྲི་མེད་རྣམ་ཤེས་སོ་ཟེར་དུས་བདུན་པ་ཟེར་ལབ་དུས་གང་ལ་ད་རྣམ་ཤེས་ཚོགས་དྲུག་གི་སྟེང་དུ་རྣམ་ཤེས་བདུན་པ་དེ་ལ་ལེན་པའི་རྣམ་པར་ཤེས་པ་དེ་འདྲས་ཅིག་བྱེད་ཀྱི་འདུག། ལེན་པའི་རྣམ་པར་ཤེས་པ་ཟེར་ན་དངོས་གནས་བྱས་ན་ག་རེ་ཆགས་རེད་ཟེར་ན་སྐྱེ་བ་ལེན་པའི་གྱི་རྣམ་པར་ཤེས་པ་ཟེར་གྱི་ང་ཚོ་བྱས་ན་སེམས་ཙམ་པ་ཁོ་རང་ཚོ་བྱས་ན་ལེན་པའི་རྣམ་པར་ཤེས་པ་དེ་ཀུན་གཞི་རང་བྱེད་ཀྱི་འདུག། ལེན་པའི་རྣམ་པར་ཤེས་པ་ཟབ་ཅིང་ཕྲ་ལབ་ཀྱི་འདུག་ཀུན་གཞི་རང་བྱེད་ཀྱི་འདུག། ད་ཡང་དག་བདེན་པའི་གི་རྣམ་ཤེས་བདུན་པ་དེ་ད་རྣམ་ཤེས་ཚོགས་དྲུག་སྒང་ལ་བདུན་པ་ལེན་པའི་རྣམ་ཤེས་དེ་ནས་བརྒྱད་པ་ཀུན་གཞི་རྣམ་ཤེས་ཨ་ནི་དགུ་པ་དྲི་མེད་རྣམ་ཤེས་ཟེར།

རྒྱ་གར་གྱི་མཁན་པོ་ཡང་དག་བདེན་པའི་ལུགས་ཟེར་རྒྱུ་བ་རྒྱ་མཁན་པོ་ཡང་དག་བདེན་པ་ཞེས། ད་དེ་ནས་ཕར་བཀག་དུས་ཚོགས་བརྒྱད་ལས་ནི་ལོགས་པ་ཡི་གཙོ་བོའི་རྣམ་ཤེས་ཡོད་གྱུར་ན་རྟག་པའི་དངོས་པོར་འགྱུར་བའི་ཕྱིར་ཚོགས་དགུར་འདོད་ལ་སྒྲུབ་བྱེད་མེད་ད་སྒྲུབ་བྱེད་དེ་ཚོ་ཚང་མ་འགོག་དགོས་ཀྱི་རེད་ར་བ། ད་ག་རེ་ཟེར་ན་རྣམ་ཤེས་ཚོགས་བརྒྱད་ལས་ལོགས་པའི་གི་རྣམ་ཤེས་ཚོགས་དགུ་པ་ཅིག་འདོད་པ་དེ་འདྲ་སྒྲུབ་བྱེད་ཡོད་མ་རེད་ཟེར་གི་འདུག་བ། གལ་སྲིད་ཡོད་སོང་བ་ཡིན་ན་ཨ་ནི་རྟག་པའི་དངོས་པོར་འགྱུར་བ་དང། བཟོ་བ་རྟག་པའི་དངོས་པོ་ཅིག་ཆགས་འགྲོ་དགོས་དོན་ག་རེ་ཟེར་ན་རྣམ་ཤེས་དགུ་པ་དེ་རྟག་དངོས་ཆགས་འགྲོ་དགོས་དོན་ག་རེ་བྱས་ནས་ཟེར་ན། ཀུན་གཞི་ལ་མི་ལྟོས་པའི་དངོས་པོ་ཅིག་སླེབས་དུས། ཀུན་གཞི་ལ་མི་ལྟོས་པའི་དངོས་པོ་ཅིག་སླེབས་པ་ཡིན་ན། ཨ་ནི་རྟག་པ་ཆགས་འགྲོ་དགོས་རེད་ད་སེམས་ཙམ་པ་ཁོ་རང་ཀུན་བྱང་ཐམས་ཅད་ཀུན་གཞི་ལ་རག་ལས་པ་རེད་ཀུན་གཞི་ཟེར་དུས་ཀུན་བྱང་ཀུན་གྱི་གཞི་ཅིག་ཆགས་སྡོད་ཀྱི་ཡོད་རེད་ཟེར་ན་ཀུན་ནས་ཉོན་མོངས་པ་དང་རྣམ་བྱང་ཀུན་གཞི་ཟེར་དགོས་པ་དེ་འདྲས་ཅིག་བྱས་ཆོག་གི་འདུག་པ་དང། དེ་ནས་རྟག་པའི་དངོས་པོར་འགྱུར་བའི་ཕྱིར་ཚོགས་དགུར་འདོད་ལ་སྒྲུབ་བྱེད་མེད།

མི་སྐྱིད་ཁོང་པ་སྐྱིད་ནང་སྐྱིད་སྐྱིད་ཁོང་ང་ཡོད་རེད་སྐྱིད་ནས་ད་དུས་ཟོག་ཐོང་སྐྱིད་ཁྲ་ཁྲའི་རོགས་རིགས་ཡག་ག་ང་ཐོང་འགྲོ་གི་རེད་ཟེར་ད་ཤི་བ་སྐྱིད་མ་ཏོ་ཡོད་མ་གྲངས་སྐྱིད་པའི་ལོ་ལ་ག་རེ་རེད་ད་ཤི་རིགས་ཀྱི་སྐྱིད་རོ་གཅིག་པུ་རེད་བ་ད་དེ་ནང་ཤི་སྐྱིད་ད་ལྟ་དེ་ཨ་ནེ་ཡིད་ཤི་སྐྱིད་གཉིས་ཟེར་ཤི་བ་ད་དུས་ཡིད་ཀྱི་ཤི་བ་སྐྱིད་རང་རེད་ཟེར་ཁོ་མེ་སྐྱོ་ཨོང་པོ་གྱོད་འོན་དུས་ག་ལ་ཟོག་ཐོང་གི་རེད་གནའ་བོའི་ཨོང་པོ་གྱོད་འོན་དུས་ག་ལ་ཁྲ་ཐོས་འགྲོ་གི་རེད་ཟེར་ལབ་དུས་མདོར་བསྡུས་ནས་བཤད་པ་ཡིན་ན་གང་ལྟར་གནམ་ཤིང་ཟེར་དུས་ཡིད་ཀྱི་རྣམ་པར་ཤི་བ་སྐྱིད་པོ་ཡིན་པ་ཅི། ཨ་ནི་དེའི་དབང་པོ་སོ་སོ་ལ་བརྟེན་པའི་གི་ཆ་ནས་གཟུགས་མཐོང་བ་སྒྲ་ཚོར་བ་ཐོས་བྱེད་མཐོང་བ་ད་ལྟ་དེ་རིགས་ཀྱི་ཆ་དྲུག་རེ་དང་ཡིན་པ་ཡིན་ཙང་རྣམ་ཤེས་ཚོགས་གཅིག་རེད། ཁུངས་དེ་ག་རེ་རེད་ཟེར་ན། དེ་ནི་བྲམ་ཟེའི་ཚོམས་ཟེར་ཚིག་གཅིག་གིས་ཡོད་སོང། ཚིག་གཅིག་དེ་འགྲོ་གི་ཡོད་པས། ལུས་མེད་ཕུག་ན་གནས་པ་དང་ག་ཚད་ཡོད་ར་བ། རིང་དུ་འགྲོ་ཞིང། ཨ་རིང་དུ་འགྲོ་ཞིང་གཅིག་པུར་རྒྱུ་ཟེར་གདུལ་དཀའ་འདུལ་བའི་ཚིག་གཅིག་ཡོད་ར་ད། འོ་དེ་བྱེད་དུས་ད་མདོར་བསྡུས་ནས་བཤད་པ་ཡིན་ན་ག་རེ་ཆགས་སོང་ཟེར་ན། ཨ། མདོར་བསྡུས་ནས་བཤད་པ་ཡིན་ན་རྣམ་ཤེས་དེ་ལ་གཅིག་ཉིད་ཡོད་རེད། གཅིག་མ་གཏོགས་མང་པོ་ཞིག་ཡོད་མ་རེད། ད་མེད་པ་དེ་ག་རེ་རེད་ཟེར་དུས་གང་ན་ཕ་གི་བྲམ་ཟེའི་ཚོམས་དང་དེ་ཚོའི་ནང་ལོགས་ལ་ལུས་མེད་ཕུག་ན་གནས་པ་དང་གཅིག་པུར་འགྲོ་ཞིང་ག་ས་རིང་དུ་འགྲོ་ཞིང་ཡོད་རེད། མདོར་བསྡུས་ནས་བཤད་པ་ཡིན་ན་ག་རེ་རེད་ཟེར་དུས་གང་ན་ཨ་ནི། ཁོ། དབང་ཤེས་ང་ཚོ་དེའི་ལུང་སྟོང་དེ་འདྲ་དེ་རྒྱབ་འགྲོ། དབང་ཤེས་དྲུག་ག་ལ་བརྟེན་ནས་ཡིད་ཀྱི་རྣམ་པར་ཤེས་པ་དེ་ལ་བརྟེན་ནས་དབང་ཤེས་དེ་ཚོ་འཇུག་གི་ཡོད་པ་རེད། དབང་ཤེས་ལ་བརྟེན་ནས་ཡིད་ཤེས་འཇུག་དགོས་ས་ཡིད་ཤེས་ཡང་དབང་ཤེས་དེ་ལ་བརྟེན་ནས་འཇུག་གི་ཡོད་པ་གསུང་གི་ཡོད་རེད། ད་དེ་ཙམ་དུ་མ་ཟད་སྐྱེ་མཆེད་བཅུ་གཉིས་སྟོན་པའི་མདོ་ཡི་ནང་ལོགས་ལ་ཨ་ནི་གང་ག་དེ་ཡིད་ཀྱི་སྐྱེ་མཆེད་དོ་ཟེར་ལབ་རོགས་སྐྱེ་མཆེད་དྲུག་པོ་ཐམས་ཅད་ཡང་ན་བཅུ་གཉིས་པོ་ཐམས་ཅད་ཡིད་ཀྱི་སྐྱེ་མཆེད་དོ་ལབ་ཡ་དེ་ག་རེ་ལབ་དགོས་རེད་ཟེར་ན་དེ

ཡོད་ཡོད་འདི་ཚིག་དེ་མཛོད་ནང་མང་པོ་དྲངས་ཡག་གི་རེད་ཡིན་ཡང་དེ་དང་འདྲ་བྲམ་ཟེའི་ཚོམས་དེ་ཟེར་ཡག་གི་འདུག་ཨ་དེ་བྲམ་ཟེའི་ཚོམས་དང་སྐྱེ་མཆེད་ནི་བཅུ་གཉིས་སྟོན་པའི་མདོ་ལས་ཀྱང་གཅིག་པུར་བར་ཟེར་གཅིག་པུར་གསུངས་དང། ཨ། རིང་དུ་འགྲོ་དང་གཅིག་པུར་སྤྱོད་ཟེར་ལབ་འདུག་ལུས་མེད་ཕུག་ན་གནས་པ་དང་འདུལ།

གཅིག་པུར་འགྲོ་བ་དང་རྒྱང་རིང་དུ་འགྲོ་བ་དང་སོགས་དེ་འདྲའི་གྱི་མང་པོ་ཡི་བྱས་ནས་རྣམ་ཤེས་ཚོགས་གཅིག་རེད་ལབ་མཛོད་ནུས་ཏེ་གཅིག་པ་གཅིག་རྐྱང་གཅིག་ཡོད་རེ་མཛོད་གནས་དང་པོའི་སྐབས་སུ་དེ་ནང་བཞིན་ཡི་བྱས་ནས་སྐྱེ་མཆེད་བཅུ་གཉིས་ཡི་སྟོན་པའི་མདོ་ལྟར་དེ་སོགས་དྲངས་པ་རེད་ད་དེ་ཡང། བྲམ་ཟེའི་ཚོམས། བྲམ་ཟེའི་ཚོམས་དང་སྐྱེ་མཆེད་ནི་བཅུ་གཉིས་སྟོན་པའི་མདོ་ལས་ཀྱང་གཅིག་པུར་གསུངས་དང། རྣམ་ཤེས་དྲུག་ཡིད་ཀྱི་སྐྱེ་མཆེད་ཡིན་གསུངས་ཕྱིར། ལབ་རེད་ད། བྲམ་ཟེའི་ཚོམས་དང་སྐྱེ་མཆེད་བཅུ་གཉིས་ཡི་མདོ་ཡི་སྐབས་སུ་ད་དང་པོའི་དོན་ནི་ཡིད་ཀྱི་ཤེས་པ་གཅིག་པུ་རེད་གསུངས་བྱ།

ལོ། ད། དེ་རེད་ཟེར་ལབ་དུས་མ་རག་པའི་ཚེ་རིགས་སུ་འོང་ད། ཁྱོད་རང་ནང་བཞིན་བྱས་ན་ཤེས་པ་ཐམས་ཅད་ཀུན། ཡིད་ཀྱི་ཤེས་པ་ཕྱག་དྲུག་གིས་ཞུ་བ་ཟེར་ཡས་ཀྱི། དེ་ནས་དེ་ཡིན་པ་ཡིན་ན་འགྲིག་གི་མ་རེད་ཟེར་ད་ལུང་དོན་བཤད་དུས་ནུས་ཁྱེར་ཙང་ཟེར་ལབ་དུས་ད་ང་ཚོས་ལུང་དོན་གཞན་པ་ཅིག་བཤད་དགོས་ཀི་རེད་རེད་བ། དེ་ནས་ག་རེ་བྱེད་དགོས་རེད་ཟེར་ན་ད།

ད་མི་ནས་ཡོད་རེད་ཁྱོད་རང་སུ་ད་ད། འོ་ལ་ཡོད་རེད་འོ་དེ་གཉིས། རྒྱུ་མཚན་གཉིས་ཡོད་ན་ག་རེ་ན་གཅིག་ཡོད་རེད། ཨ་སྐྱེ་མཆེད་བཅུ་གཉིས་མདོ་ཡི་སྐབས་སུ་ག་རེ་ཟེར། སྐྱེ་གཉིས་སྐྱེ་མཆེད་བཅུ་གཉིས་པོ་ཐམས་ཅད་ཡིད་ཀྱི་སྐྱེ་མཆེད་རེད་ཟེར་གྱི་ཡོད་རེད་མ་གཏོགས་ཡིད་ཤེས་རེད་ཟེར་གི་ཡོད་མ་རེད་ད་ཁྱོད་ཡིད་ལ་སོང་གཅིག་པ་རེད་ཡིད་དང་ཡིད་སྐྱེ་མཆེད་གཅིག་པ་རེད་བ། ཡིད་ཡིད་ཟེར་དུས་གང་ན་གཙོ་སེམས་རེད་གཙོ་སེམས་དང་ཡིད་ཀྱི་སྐྱེ་མཆེད་དོན་གཅིག་རེད། ཡིད་ཡིད་ཟེར་དུས་གང་ལ་ཨ་ནི་ང་ཚོ་གཙོ་སེམས་ད་གཙོ་བོ་གཙོ་བོ་དེ་ཡིད་ཤེས་ཀྱི་བདག་རྐྱེན་བྱེད་པའི་ཆ་ནས་ཡིད་ཡིད་དབང་ཡིད་ཀྱི་སྐྱེ་མཆེད་ལབ་གི་ཡོད་བ་ནམ་རྒྱུན་བྱས་ན་དེ་རེད། ཨེ་ཡིན་ནའི། འདིའི་ལུགས་ལ་བལྟས་ཚེ་ང་ཚོ་ག་ལེ་ཁ་བོ་ཆགས་སོང་ཡང་ཁ་སང་གོང་ནས་འགྲོ་ཡ་དེ་ཟ་མ་གོ་གོར་ད་ཀུན་རྫོབ་ཀྱི་ཡིད་རེད་མ་གཏོགས་ཡིད་དཔེ་དེ་རེད་མ་གསུངས་པ་ག་རེ་བྱས་ནས་ཟེར་ན་ཡིད་མཚན་ཉིད་པ་ཉོན་ཡིད་རེད་ཡིན་དེ་རེད་ཨ་ནི་ཀུན་རྫོབ་ཀྱི་ཡིད་རེད་ལབ་དེ་དྲུག་པོ་འདས་མ་ཐག་པ་ཡི། རྣམ་ཤེས་གང་ཡིན་དེ་ཡིད་དོ་ཟེར་དེ་དེ་མ་ཐག་གི་རྣམ་ཤེས་ཕྱི་མ་སྐྱེ་བའི་གི་གོ་འབྱེད་པ་ཙམ་ལ་དེ་མ་ཐག་རྐྱེན་བྱེད་པ་ཙམ་ལ་ཡིད་དེ་བཏགས་པ་རེད་ཀུན་རྫོབ་ཀྱི་ཡིད་རེད་ཡིད་མཚན་ཉིད་པ་དེ་ཉོན་ཡིད་ལ་བཞག་དགོས་ད་རེད་ཀྱི་ད་དེ་ནས།

ད་དེ་ནས་དེས་ན་མོ་རྫིག་གྱུར། ཚོགས་གཅིག་འདོད་པ་མུན་སྤྲུལ་ལོ། ག་ཚོགས་རེད་མུན་སྤྲུལ་ལོ་ཟེར་ན། རྣམ་ཤེས་ཚོགས་གཅིག་ཁོ་ན་ངེས་པ་རེད་ད་ཟེར་ནས་མུན་སྤྲུལ་རེད་ལབ་ན། ཁྱེད་རང་མང་པོ་འདྲི་ཡོང་དུས་ཨ། རང་བཟོ་རེད་ཟེར། མི་ཤེས་བཞིན་དུ་རྣམ་རྒྱལ་བྱེད་པ་ལ་ཕལ་ཆེར་ཐ་སྙད་འདི་བྱ་གི་ཡོད་ཟེར་མུན་པ་ཟེར་དེ་མ་མཐོང་བཞིན་དུ་གཅིག་གཅིག་བྱེད་བྱ་གི་ཡོད་རེད་བ་དེ་མུན་སྤྲུལ་ཟེར་མང་པོ་མཐོང་སོང་དཔེ་ཆ་དཔེ་མང་ཐོར་ག་ལ་ཡིན་མུན་སྤྲུལ་ཟེར་ན། སྐྱེ་ཁམས་དེ་འགྲོ་གི་ཡོད་རེད་བ། དེ་ལ་མུན་སྤྲུལ་ཟེར་ན་ཐ་སྙད་ག་རེ་འཇུག་དགོས་རེད་ཟེར་གི། མ་མཐོང་བ། མུན་པ་ནང་གི། རེད་བ། རེད་བ། ད་དེ་སྟག་ཟ་བྲག་ཤི་ད་ལས་མ་ཟ་ད་གོ་བ་དེ་འདྲ་ཅིག་རྒྱ་ཁྲོ་གོ་བ་ད། མ་མཐོང་བཞིན་དུ་རྣམ་རྒྱལ་བྱེད་མཁན་ཡོད་དེ་ལ་མུན་སྤྲུལ་ཟེར་དགོས་རེད་ཟེར།

གསང་བའི་གནས་ལ་མི་སྐྲག་པའི་མཁས་པས་བརྒྱད་ཉིད་འདོད་པར་བྱ། དེ་བཞིན་གཤེགས་པའི་གནང་ཞིང་གསང་བའི་གནས་ཟབ་མོ་རྣམ་རིག་པའི་ལྟ་བ་དེ་དག་ལ་མི་སྐྲག་པ་མཁས་པ་དེ་ཡོལ་བ་མཁས་པ་དེ་ཚོས་མཁས། དེ་ནས་རྣམ་ཤེས་ཚོགས་བརྒྱད་ཉིད་ཟེར་ལ་ན་ད་གཞན་ལྡན་རྣམ་གཅོད་སྒྲ་སྦྱར་རོ་དེ་ལས་མང་བ་དང་ཉུང་བ་གང་ཡང་མ་ཡིན་པ་བྱས་ནས་རྣམ་ཤེས་ཚོགས་བརྒྱད་ཁོ་ནར་འདོད་པར་བྱ།